དེའི་ཁྲོད་ལས་བོད་རིགས་སློབ་མ་ལྔ་ཡོད་པ་དང་དེ་བཞིན་འབར་མ་དང་བལ་ཡུལ། Kurdish Assyrian། བཅས་ཀྱི་ཆེད་ལས་སྐད་སྒྱུར་བ་ཡང་ཡོད་འདུག་དེ་ཡང New South Wales མངའ་སྡེ་གཞུང་གི་རིག་གཞུང་སྣ་མང་གི་བློན་ཆེན་སྐུ་ཞབས John Sidoti ལགས་ཀྱིས་ཆེད་ལས་སྐད་སྒྱུར་བའི་སློབ་སྦྱོང་ཐོན་མཁན་གྱི་སློབ་ཕྲུག་ཡོངས་ལ་འཚམས་འདྲི་ཞུས་པ་དང་སྦྲགས་ཁོང་གིས་སྐད་སྒྱུར་བ་ཚད་ལྡན་དེ་དག་གིས་རང་ཉིད་སོ་སོའི་སྤྱི་ཚོགས་ནང་ཨིན་སྐད་མི་ཤེས་མཁན་རྣམས་ལ་གཞུང་གིས་གནང་བའི་འཕྲོད་བསྟེན་དང་ཤེས་ཡོན། ཁྲིམས་སོགས་ཀྱི་ཞབས་ཞུ་མཐུན་རྐྱེན་སྦྱར་བར་རོགས་སྐྱོར་གནང་ཐུབ་པའི་རེ་བ་ཆེན་པོ་ཡོད་ཅེས་གསུངས་འདུག་དེ་བཞིན་ཁོང་གིས། New South Wales མངའ་སྡེ་གཅིག་པོའི་ནང་སྐད་རིགས་མི་འདྲ་བ་ཁྱོན་བསྡོམས་ཉིས་བརྒྱ་བདུན་ཅུ་དོན་ལྔ་ཙམ་རྒྱག་གི་ཡོད་པས་སྐད་རིགས་སྣ་འཛོམས་ཡོད་པ་དེ་ནི་ང་ཚོའི་རྒྱལ་ཁབ་ཀྱི་མེད་དུ་མི་རུང་བའི་ཁྱད་ཆོས་ཤིག་ཡིན་པ་མ་ཟད། དེ་གཅེས་འཛིན་དགོས་པའི་ནོར་ཞིག་ཡིན་ཞེས་གསུངས་འདུག New South Wales མངའ་སྡེའི་ནང་གནས་སྡོད་བོད་མི་ལྔ་ལ་ཆེད་ལས་སྐད་སྒྱུར་བའི་ལག་ཁྱེར་ཐོབ་ཡོད་པ་ལས་ཐུབ་བསྟན་བཀྲ་ཤིས་ལགས་ནི་ཉིས་སྟོང་བཅོ་བརྒྱད་ཀྱི་ལོ་མཇུག་ལ་ཨོསྟྲེ་ལི་ཡར་སླེབས་ཡོད་པ་དང། ཁོང་གིས་ད་བར་ཨོསྟྲེ་ལི་ཡའི་ནང་བོད་པའི་སྐད་སྒྱུར་བ་བྱུང་ཡོད་ཀྱང་ཁོང་ཚོར NAATI སྟེ་རྒྱལ་ཡོངས་ཡིག་སྒྱུར་དང་སྐད་སྒྱུར་བའི་ཆེད་གཏོང་ལས་ཁུངས་ཀྱི་ངོས་འཛིན་མེད་པས་གོ་སྐབས་དེ་བརྒྱུད་དེ་ལྟར་བྱུང་བའི་རེ་བ་ཡོད་ཅེས་ཁོང་གིས SBS བོད་སྐད་སྡེ་ཚན་ལ་གསུངས་དོན། སློབ་སྦྱོང་བདག་དེ་ད་ལྟ་ཆེད་དུ་མངགས་ནས་ད་ལྟ NAATI གི་རང་ནས་ང་ཚོར་དེ Recognition གི་དེ་ར་སྒོ་ར་དེ་སྒོར་ཞུ་གང་མེད་ཚེ་རེད་བསམ་གྱི་འདུག་ཨ་ནི་གང་ཡིན་ཟེར་ན་ད་ལྟ་བོད་པ་དེ་ད་ལྟ Australia ནང་ལ་ད་ལྟ་མི་ཉུང་ཉུང་ཕྲིན་རིགས་ལ་ཚུད་ཀྱི་འདུག་ད་བྱས་ན Australia ནང་གི་མི་རིགས་ཚང་མ་ལ་མི་མི་རིགས་འདྲ་མི་འདྲ་གླེང་རྒྱུ་ཤ་སྟག་ཡིན་འདུག་བ་ལ། སྐད་རིགས་སྐད་ཡིག་དཔེ་འདྲ་མི་འདྲ་མང་པོ་ཞེ་གཅིག་ཡོད་རེད་པ། ད NAATI འོག་ལ་ད་ལྟ་སྐད་ཡིག་མང་པོ་ཞེ་གཅིག་ཁོ་རང་ཚོའི་ངོས་ནས NAATI གིས་ཁས་ལེན་བྱེད་ཀྱི་འདུག་པ། ད་ད་ལྟ་བོད་པའི་གི་སྐད་ཡིག་འདྲ་པོ་ཆ་མཚོན་པས་ན་ད་ལྟ NAATI གི་ཁོ་རང་ཚོ་འཛིན་སྐྱོང་འོག་ལ། བོད་པའི་གི་སྐད་ཡིག་དེ་ངོས་འཛིན་བྱེད་ཐུབ་ཀྱི་ཡོད་མ་རེད་ད་རེས་ཀྱི་ཨ་ཅིག Multiculture བརྒྱུད་ནས་ཨ་ནི་ཅིག་སྐད་སྒྱུར་གྱི་ཐོག་ལ་སློབ་སྦྱོང། བྱས་པ་དེ་ཅིག་ལམ་ཁ་དང་མ་སུ་ན་སྒོ་འདྲ་པོ་ཕྱེ་ནས་མེད། ཨ་ནི་ཅིག་མ་འོངས་པ་ང་རང་ཚོ་གི་བོད་ཀྱི་སྐད་ཡིག་དེ་ཡང NAATI གི་འོག་ལ་ཨ་ནི་ཅིག་ངོས་འཛིན་ཐུབ་པའི་སྐད་ཡིག་ཅིག་ཆགས་ཐུབ་ཡ་ལ་ང་རང་ཚོ་དེ་ནས་ཨ་ནི་ཤུགས་རྒྱག་ཐུབ་ཡ་ལ་དེ་འདྲའི་གི་ལས་ཀ་བྱེད་ཐུབ་ཡ་གི་ཅིག་ལམ་ཁ་དང་མ་སུ་ན་རྟེན་གཞི་དང་མ་སུ་ན་དེ་བསྟན་ནས་ཡོད་རེད་བསམ་གྱི་འདུག།
དེ་བཞིན་ཐུབ་བསྟན་ལགས་ཀྱིས་སློབ་སྦྱོང་དེའི་བརྒྱུད་ཁོང་གིས་ཆེད་ལས་སྐད་སྒྱུར་བ་ཚད་ལྡན་ཞིག་ལ་དགོས་ངེས་ཆ་རྐྱེན་གང་ཚང་དགོས་པའི་སྐོར་ཤེས་རྟོགས་ལེགས་པོ་བྱུང་སོང་ཞེས་ཡང་ཁོང་གིས་གསུངས་དོན། ད་ནམ་རྒྱུན་ཡིན་ན་དེ་སྔོན་ལ་ང་འདི་ནང་འཛུལ་ཞུགས་མ་བྱས་པའི་སྔོན་ལ་ད་ཅིག་ངས་སོ་སོའི་སེམས་ནང་ལ་ཅིག་གང་འདྲས་འདྲ་བ་ཞིག་བསམ་གྱི་རེད་ཟེར་ན་ད། སྐད་སྒྱུར་ལབ་ན་ཅིག་སྐད་ཡིག་གཉིས་ཤེས་ཀྱི་ཡོད་ན་ཨ་ནི་སྐད་སྒྱུར་བྱེད་ཐུབ་ཀྱི་ཡོད་འདྲ་བ་ཞིག་དེ་འདྲས་འདྲ་བ་ཞིག་ང་ཚོས་ངོས་འཛིན་བྱེད་ཀྱི་ཡོད་རེད

འདི་དང་མཉམ་དུ Interpreter ཀྱི་སྐད་སྒྱུར་སྐད་སྒྱུར་ཅིག་ཡིན་པའི་ཆ་ནས་ཁོ་རང་གིས་ག་རེ་བྱེད་ཆོག་གི་ཡོད་མེད་ག་རེ་བྱེད་ཆོག་མེད་བ་དེ་འདྲའི་ས་མཚམས་དེ་འདྲའི་མང་པོ་ཞེ་པོ་ཅིག་འདུག་ད་དེ་ཚང་མ་ཁོང་ཚོ་གི་གནད་འགག་དེ་འདྲ་ཚང་མ་ད་ལྟའི་གི་སློབ་སྦྱོང་བྱེད་ཡག་གི་བརྒྱུད་རིམ་ནང་ལ་ཁོང་ཚོས་ཚང་མ་བསླབ་ཀྱི་འདུག་ད་དེ་ཚོ་ཧང་སང་གི་གལ་ཆེན་པོ་ཞིག་རེད་ཟེར་ད་འོ་དེ་གི་ཚང་མ་ཅིག་ད་ང་རང་གིས་ཡག་པོ་ཞེ་པོ་ཅིག་སྦྱང་ཐུབ་སོང་བསམ་གྱི་འདུག།
ཐུབ་བསྟན་ལགས་ནས་ད་ཆ TAFE སློབ་གཉེར་ཁང་དུ་སྤྱི་ཚོགས་ཞབས་ཞུའི་སློབ་སྦྱོང་གནང་བཞིན་ཡོད་པ་དང། ཁོང་གིས་ཆེད་ལས་སྐད་སྒྱུར་བའི་སློབ་ཡོན་དེ་གོ་སྐབས་ཧ་ཅང་བཟང་པོ་ཞིག་མཐོང་བྱུང་ཞེས་འདི་གར SBS བོད་སྐད་སྡེ་ཚན་ལ་གསུངས་དོན། ད་ང་རང་འདིར Australia སླེབས་ནས་ཞེ་པོ་ད་འགྲོ་གི་ཡོད་མ་རེད་དེ་ལ་ཨ་ཅིག་བོད་པའི་སྤྱི་ཚོགས་ནང་ལ་བསྡད་དུས་བ་ལ། ཨ་ནི་ཅིག་བོད་པའི་སྤྱི་ཚོགས་ཀྱི་གནས་སྟངས་ཅིག་མཐོང་དུས་བ་ལ། ཨ་ནི་སྤྱིར་བཏང Interpreter། སྐད་སྒྱུར་མང་པོ་འདུག་མང་པོ་འདུག་ལ་རེད་བ། ད་ཡིན་ན་ཡང་ཨང་ཅིག་སུ་སུ་གིས་ད་ལྟ་འདྲ་པོ་བྱས་ནས་སློབ་སྦྱོང་བྱས་ནས་ཡང་དེ་ག་ལ་ཆེད་ཆེད་དུ་ཡང་སློབ་སྦྱོང་བྱས་ནས་ཨང་ཅིག་སྐད་སྒྱུར་འདྲ་པོ་ཅིག་ཆགས་པ་ཡིན་ན་ཨང་ཅིག་ཚོ་ཅིག་ཡང་སུ་སུའི་ངོས་ནས་ཨང་ཅིག་ཞབས་འདེགས་ཞུ་ཐུབ་ཡག་ད་དེ་འདྲ་གི་ཨང་ཅིག་ལམ་ཁ་ཡག་པོ་འགྲོ་བཞིན་འདུག་དྲན་ནས་རེད་བ། ཡིན་དུས་ཙང་ཨ་མཉམ་ཞུགས་བྱེད་ཡག་གི་དམིགས་ཡུལ་འདྲ་པོ་དེ་འདྲ་རེད།